དེ་ཡང་རྙེད་བཀུར་སོགས་ལ་མི་ལྟ་བ། གང་འཚམ་ཆོས་སྟོན་ཆོས་ཀྱི་སྦྱིན་པ་དང། ད་རྙེད་བཀུར་སོགས་ལ་མི་ལྟ་བ་དེ་ནི་ཆོས་ཀྱི་སྦྱིན་པ། གང་ལ་གང་འཚམ་གྱི་ཆོས་སྟོན་པ་དཔེར་ན། སེམས་ཅན་གྱི་དབང་པོ་དང་འཚམ་པའི་སྒོ་ནས་ཆོས་སྟོན་པ། དེ་ཡང་དེ་ནི། རྙེད་བཀུར་སྙན་གྲགས་ལ་སོགས་པ་དེ་ཚོ་ལ་ལྟོས་ནས་དཔེ་འབུལ་བ་ཆེན་པོ་ཅིག་རག་མི་ཡོང་ངམ་བསམ་བསམ་ན་མི་ལྟ། ཡང་ན་ནི་མཐོང་བཟང་པོ་ཅིག་བྱུང་མི་ཡོང་ངམ་བསམ་བསམ་ན་མི་ལྟ་འདྲ་བྱེད་པ་ཡིན་ན། ཉོན་མོངས་པ་དང་འདྲེས་པ་ཡིན་ཙང་ཕན་ཡོན་ཡོང་གི་མ་རེད་བ། དེ་འདྲ་བྱེད། མེད་པར་བྱས། རྙེད་བཀུར་སྙན་གྲགས་ལ་སོགས་པ་བྱུང་ན་འདྲ་མ་བྱུང་ན་འདྲ། དེ་ཚོར་བློས་བཏང་བྱས་ནས་ད་སེམས་ཅན་ལ་ཕན་སེམས་ཁོ་ན་བསྐྱེད་ནས་ཆོས་བསྟན་པ་ཡིས་དེ་ཡིན་ན་ཆོས་ཀྱི་སྦྱིན་པ་ཟེར་མཁན་དེ་རེད། ཆོས་སྦྱིན་པ་ཟེར་མཁན་དེ་ཡིན་གཅིག་མིན་གཅིག་ཆོས་བསྟན་དགོས་མ་རེད། ང་རང་ཚོ་གྲྭ་པ་ཆུང་ཆུང་དེ་ཚོས་ཞོགས་པ་བློ་འཛིན་བྱས་བྱས་ནས་འདོན་པ་འདོན་པ་གསོལ་ནས་དགོང་དག་སྐྱོར། དགོང་དག་དེ་དཔེ་ཆ་དེ་སྐྱོར། ཉི་མའི་སྐོར་ལ་ཡང་ནི་དཔེ་ཆ་དེ་བློ་ལ་འཛིན། བློ་ལ་འཛིན་པ་དེ་ཡི་ཚེ་ན་ཡང་དག་རེད་དགོང་དག་དཔེ་ཆ་སྐྱོར་བ་དེ་ཡི་ཚེ་ན་ཡང།

དཔེ་ཆ་སྐྱོར་བ་དང་དཔེ་ཆ་བློ་ལ་འཛིན་པ་དང། འོ་དེ་བཟོ་སྟངས་དེ་ཆོས་ཀྱི་སྦྱིན་པ་ཟེར་དེ་རེད། ཆོས་ཀྱི་སྦྱིན་པ། ཧཧཧ་ཆོས་ཀྱི་སྦྱིན་པ་དང་ཟེར་མི་དང་མི་མིན་འབྱུང་བའི་གནོད་པ་ལས་སྐྱོབ་པར་བྱེད་པ་མི་འཇིགས་སྦྱིན་པ་དང་ཟེར། ད་ནི་མི་དང་མི་མ་ཡིན་པའི་འཇིགས་པ་ལས་ཡར་སྐྱོབ་པར་བྱེད་པ། དཔེར་ན་ང་རང་ཚོ་སྲོག་བླུ་གཏོང་བྱ་དེ།

མཁོ་དགུ་སྟེར་བའི་ཟང་ཟིང་སྦྱིན་པ་དེ་ཡིན། དེ་ནས་ལན་དང་རྣམ་སྨིན་ལ་མི་རེ་བ་ཟེར་དེ། ང་རང་ཚོ་འཇིག་རྟེན་པ་ཡིན་ན་ག་རེ་བྱེད་ཀྱི་རེད་ཟེར་ན་ཕར་སྦྱིན་པ་བྱེད་དོན་ནི་ཚུར་རོགས་པ་བྱེད་རེ་བ་ཅིག་ཡོད་རེད། ད་རེས་ཕར་སྦྱིན་པ་བྱེད་དོན་ནི་མ་འོངས་པ་ནི་སོ་སོ་ལས་དེ་སྨིན་གྱི་རེད་བསམ་བསམ་ནས། ཕུ་གུ་ཁྱི་ཡར་ལངས་སྐུ་དེ་མ་གྱུར།

ལན་དང་རྣམ་སྨིན་ལ་རེ་བ་ཡོད་མཁན་དེ་ཡིན་ན་བྱང་ཆུབ་སེམས་དཔའི་སྦྱིན་པ་ཁོངས་ལ་འགྲོ་གི་མ་རེད་ཨོ་འདུག་སེ་བྱས་ནས་མཁོ་དགུ་ཡོ་བྱད་ཚང་མ་ཐམས་ཅད་ཁོ་ལ་གང་ལ་གང་དགོས་པ་དེ་ག་རེ་ཁོ་གི་དོན་ལ་ག་རེ་གཏོང་བ་དེ་ཟང་ཟིང་གི་སྦྱིན་པ། མཁོ་དགུ་ཡོ་བྱད་ཟང་ཟིང་སྦྱིན་པ་དེ་ཡིན་ཟེར་སྦྱིན་པ་རྣམ་པ་གསུམ་གྱི་ཉམས་ལེན་ལ། དེང་ནས་བདག་གིས་བརྩོན་པས་བསླབ་པར་བྱ་དེ་ལྟར་ནུས་པར་བྱིན་གྱིས་བརླབ་ཏུ་གསོལ། འོ་དེ་སྦྱིན་པའི་ཉམས་ལེན་ཟེར་གྱི་རེད། ད་རང་གིས་ཇི་ལྟར་ཁས་བླངས་སྡོམ་གསུམ་གྱི། བསླབ་བྱའི་མཚམས་ལས་འདའ་བར་མི་བྱེད་པ་སྡོམ་པར་བྱེད་པ་སྡོམ་པའི་སྡོམ་པར་བྱེད་པ་སྡོམ་པའི་ཚུལ་ཁྲིམས་དང། ཕྱིན་དྲུག་སོགས། ཕར་ཕྱིན་དྲུག་ལ་སོགས་པའི་དགེ་ཆོས་རྣམས་རང་རྒྱུད་སྐྱེད་བྱེད་སྐྱེས་ཟིན་གོང་འཕེལ་དུ་བྱེད་པ་དགེ་བའི་ཆོས་སྡུད་ཚུལ་ཁྲིམས་དང། བྱང་ཆུབ་སེམས་དཔའི་ཚུལ་ཁྲིམས་ལ་ནི

འགྲོ་ཀུན་དགྲ་རུ་ལངས་ནས་རང་ཤི་ཡང་ཟེར། འགྲོ་ཀུན་དགྲ་རུ་ལངས་ནས་རང་ཤི་ཡང་རྣམ་དཔྱོད་བློ་ཡིས་བརྟགས་ནས་མི་ཁྲོ་སྟེ་ཟེར། ད་མི་ཁྲོ་བ་དེ་ད་ག་སེ་བྱས་ནས་མི་ཁྲོ་བ་ཡིན་ང་ཟེར་བྱེད་ཐུབ་ཀྱི་མ་རེད་བ། ཚུར་གནོད་པ་སྐྱེལ་ག་ཡོང་གི་འདུག་ན་དེ་ཡི་རྒྱུ་མཚན་བསམ་བློ་བཏང་བ་ཡིན་ན་ཏན་ཏན་ཡེ་ནས་མི་ཁྲོ་བ་བྱེད་ཐུབ་ཀྱི་རེད་བ། རྒྱུ་མཚན་བསམ་བློ་བཏང་བྱས་ནས་ད་ག་སེ་དོན་མེད་ཅིག་གནོད་པ་སྐྱེལ་ག་ཡོང་གི་མ་རེད་ཁོ་རྒྱུ་ལ་བརྟེན་ནས་འབྲས་བུ་དེ་བྱུང་བ་ཡིན་ཟེར་ཙང་ཁོ་གནོད་པ་སྐྱེལ་དགོས་ཡི་རྒྱུ་གཅིག་སོ་སོ་ཡིས་བསགས་བཞག་ཡོད་རེད་བ། བསགས་བྱ་ཡོད་ཡོད་ས་རང་གིས་བསགས་པའི་ལས་ཀྱི་འབྲས་བུ་དེ་རང་ལ་སྨིན་པ་རེད་སོང་ཟེར་ན་མི་བྱེད། མི་འདོད་སྡུག་བསྔལ་ཆར་ལྟར་བབས་གྱུར་ཀྱང་ལས་ངན་འབྲས་བུ་ཟད་པའི་རྒྱུར་མཐོང་ནས་ཟེར་བ་དེ་འདྲ་ཅིག་སོང་སྟོང་པ་ཡིན་ན། ཁོང་ཁྲོ་དེ་ལྡོག་ཐུབ་པོ་རེད། སྡུག་ཁ་དགྲ་རུ་ལོག་ནས་རང་བཞིན་ཡོད་རྨོངས་ཆོས་བློ་ཡིས་བརྟགས་ནས་ཇི་མི་སྙམ་པའི་བཟོད་པ་ཟེར་གྱི་རེད། གནོད་པ་ལ་ཇི་མི་སྙམ་པའི་བཟོད་པ་ཟེར་གྱི་རེད་ཚུལ་གནོད་པ་སྐྱེས་པ་དེ་རྒྱུ་མེད་རྐྱེན་མེད་ལས་བྱུང་བ་མ་རེད། རྒྱུ་རྐྱེན་ས་ནས་བྱུང་བ་རེད།

གཞན་གྱི་ལས་འཕྲོ་ཡོད་མེད་སོ་སོ་རང་གིས་བསགས་པའི་ལས་ཀྱི་འབྲས་བུ་དེ་རྦད་དེ་བཙུད་པ་ཡིན་ས་ནི་བདག་གི་སྦྱོང་བསྒུར་བ། སོ་སོ་ལ་འབད་མེད་པ་ཡིན་ན་ད་ནམ་མཁའ་སྟོང་པ་ནང་འགྱུར་བ་དང་བཅུ་པ་རེད། སྔོན་གྱི་བསགས་པའི་ལས་ཀྱི་འབྲས་བུ་དེ་རང་ལ་སྨིན་པ་རེད་སངས་ས་རིན་པོ་ཆེ་ཡོད་དེ། གནོད་པ་ལ་ཇི་མི་སྙམ་པའི་བཟོད་པ་ཟེར། སྡུག་བསྔལ་དང་ལེན་གྱི་བཟོད་པ་ཟེར་ཡིན་དེ་ནི་རི་ཁྲོད་དེ་འདྲ་ཅིག་ན་འདྲེ་ནི་ཆགས་ནས་གླགས་མ་ཁྱེར་ནས་ཆགས་ནས་དེ་ཚེ་ཡིད་མི་བདེ་བ་སྐྱེས།

དཀོན་མཆོག་གསུམ་སོགས། མོས་པའི་ཡུལ་རྣམས་ལ། ཡིད་ཆེས། ཡིད་ཆེས། ཡིད་ཆེས་ག་རེ་བྱེད་དོ། ཡིད་ཆེས་མོས་པར་བྱས། ཡིད་ཆེས་མོས་པ་སྙིང་ནས་བསྐྱེད་བྱེད་པ། ཆོས་ལ་ངེས་པར་སེམས་པའི་བཟོད་པ་སྟེ། ཆོས་ལ་ངེས་པར་སེམས་པའི་བཟོད་པ། དཀར་ཆག་དང།

དེ་ཡང་ཞི་གནས་དགོངས་ཚུལ་ནི་དེ་དག་བྱང་ཆུབ་སེམས་དང་སྤྱོད་པ་ལ་གོམས་པར་བྱེད་ཅིང་གནས་ལུགས་མ་མཐོང་ན་ཇི་ཙམ་འབད་ཀྱང་སྲེད་ལས་མི་འགྲོ་བ། ཡང་དག་ལྟ་བ་སྟོང་ཞིང་འབད་པར་བྱ། དེ་ཡང་རང་སེམས་ཇི་དགའ་ཇི་གཡེང་ན། གནས་ལུང་གསུང་དོན་མཐོང་བ་མི་སྲིད་པས། བྱིང་བ་སྤོང་ཕྱིར་སྨོན་པ་གང་རུང་ལ་རྩེ་གཅིག་གནས་པའི་གཏན་ཚིགས་བགྲོད་པར་བྱ། དེ་ལ་གཏན་ཚིགས་དགོངས་ལ་མི་སྤྲོ་བས་ལས་ལུང་རྟོགས་ནས་སྨོན་པ་བགྱིས་པ་དང་བྱིང་བ་སྡུག་མིག་ཅན་དང་དུས་བྱས་ཏེ། ཏིང་འཛིན་བསྒྲུབ་པའི་ཉེས་པ་ལྔ་སྤོང་ཕྱིར་ལེ་ལོའི་གཉེན་པོ་བཞི་ནི་ཏིང་འཛིན་གྱི་ཡོན་ཏན་མཐོང་བའི་དད་པ་བརྟན་པོ་དང་དེས་དྲངས་ཏིང་འཛིན་དོན་གཉེར་འདུན་པ་དང་འདུན་པ་དེས་བསྐུལ་རྩོལ་བའི་བརྩོན་འགྲུས་དང། རྩོལ་བའི་འབྲས་བུ་ཤིན་སྦྱངས་དང་བཞིའོ། དམིགས་པ་བརྗེད་པའི་གཉེན་པོ་དྲན་པ་དང་བྱིང་དང་རྒོད་པའི་གཉེན་པོ་ཤེས་བཞིན། བྱིང་དང་རྒོད་པའི་གཉེན་པོ་ཤེས་བཞིན་དང། བྱིང་རྒོད་གཉེན་པོ་འདུ་མི་བྱེད་པ་ཡི་གཉེན་པོ་འདུ་མི་གཉེན་པོ་འདུ་བྱེད་པ་ཡི་སེམས་པ་དང། བྱིང་རྒོད་བྲལ་ཚེ་གཉིས་པོ་འདུས་བྱས་པས་གཉིས་པོ་འདུས་མིན་བཅས་པའི་སྟོང་ཉིད་དེ་ཉེས་པ་ལྔ་པོ་གཉིས་པོ་འདུས་བྱས་བརྒྱད། ལེགས་པར་བལྟས་ཀྱི་ཡིད་མཐུན་གསུང་དྲན་ཤེས་དང་བརྩོན་འགྲུས་འདྲེས་པའི་རྟོགས་གྲོལ་ཉིད་དང་ནི་འདྲེས་ཏེ་སྦྱོར་དུ་ཁྱེད་ཀྱིས་བརྗོད་པ་དང། ཁྱད་མེད་སྐྱོ་དང་ལྷུན་གྲུབ་འཇུག་བཞི་དང། ཧོ་ཚོགས་བཅས་ཀྱི་ནི་ཉེས་པ་ལྔ་སྤོང་བ་གཉིས་པོ་འདུས་བྱས་བརྒྱད་བལྟས་པ་ཉིད་དེ་ཞི་གནས་འགྲོ་ཡས་ཀྱི་གཙོ་བོ་བྲམ་ཟེ་རེ་ད།

ཞི་བར་བྱེད་པ། རྣམ་པར་ཞི་བར་བྱེད་པ། རྩེ་གཅིག་ཏུ་བྱེད་པ། མཉམ་པར་འཇོག་པ། མཉམ་པར་འཇོག་པ་སྟེ་སེམས་དགུ་པ་དེར་སེམས་གནས་དགུ་བསྲིངས་ཏེ། སྟོབས་དྲུག་ཡིད་བྱེད་བཞི་དང་སེམས་གནས་དགུས། ལུས་སེམས་ཤིན་སྦྱངས་བདེ་བས་ཉེར་དྲངས་པའི་རྣམ་དག་ཞི་གནས་ཏིང་འཛིན་བསྒྲུབ་པར་བྱ་དེ་ལྟར་ནུས་པ་ཅན་གྱི་བློ་ཐུགས་སུ་ཟད་མཐའ་ཞི་གནས་འགྲུབ་ཡས་ཀྱི་དེ་ཡིན་པ་རེད། ད་ལྷག་མཐོང་སྒོམ་ཚུལ་ནི་དེ་ལྟར་ཞི་གནས་ཏིང་འཛིན་གྲུབ་པ་ན་ཏིང་འཛིན་དེ་ལ་གནས་ནས་བདག་མེད་པའི་དོན་ལ་སོ་སོར་རྟོག་པས་རབ་དཔྱད་དེ། མ་རིག་འཁྲུལ་པའི་རྩ་བ་གཅོད་པར་བྱ། དེ་ཡང་བདག་སོགས་འགྲོ་རྣམས་ཐོག་མེད་ནས་ད་བར་འཁོར་བའི་གནས་འདིར་རང་འཁོར་ནས། སྡུག་བསྔལ་བརྒྱ་ཕྲག་དུ་མས་དབང་མེད་དུ་མནར་བ་དེ་ཡི་རྒྱུ་ནི་ཅི་སྙམ་ན་དེ་ནི་སེམས། དེ་ནི་སེམས་དེ་ཡི་ངོ་བོ་ལུང་མ་བསྟན། ཡིན་ཀྱང་དང་པོ་བདག་དང་གཞན་ལ་སོགས་ལྟོས་མེད་རང་གི་ངོ་བོས་གྲུབ་བློ་སྐྱེས་ཟེར། དེ་ནས་བདག་གཞན་ངོ་བོས་གྲུབ་པར་སྣང་བའི་མཐུས་བདག་ལ་ཆགས་དང་གཞན་ལ་སྡང་བ་སོགས་ཉོན་མོངས་བཀོད་ཅིང་དེ་ཡི་ལས་བསགས་ནས་རིགས་དྲུག་གནས་སུ།

ང་དེ་ནས་གྲུབ་པ་ནོ་ཞེས་འཛིན་པ་ཉིད་ཡིན་ནོ་ཟེར། དེ་ལྟ་བས་ན། རང་གི་ལུས་སེམས་གཉིས་ཚོགས་པའི་སྟེང་དུ་ང་ཞེས་ཕར་བཏགས་ཙམ་མིན་པར་ང་དེ་ངོ་བོས་གྲུབ་སྣང་གི་ཡུལ་དེ་དག་དགག་བྱ་བདག་ཅེས་བྱ་བ་ཡིན། དེ་འདྲའི་སྣང་ཚུལ་ལྟར་དུ་ང་གྲུབ་ན་ང་དེ་ལུས་སེམས་གཉིས་དང། གཅིག་ཐ་དད་གང་རུང་ཉིད་དུ་གྲུབ་དགོས་དེ་ལས་གཞན་གྲུབ་ཚུལ་ཕུང་གསུམ་པ་ཞིག་མེད་ཕྱིར་རོ། ད་སོ་སོ་སོ་སོས་བསམ་བློ་བཏང་ན་ང་རང་ཚོ་ང་ང་ཟེར་དེ། ལུས་ལས་གཅིག་ཏུ་གྲུབ་པས་སེམས་ལས་གྲུབ། ལུས་ལས་གྲུབ་པས་སེམས་ལས་གྲུབ་ཡང་ན་ནི་ལུས་སེམས་གང་ཡང་མི་ཁེགས་དེ་གཉིས་གཉིས་ལས་འབྲེལ་མེད་དོན་གཞན་གྱིས་གྲུབ་པ་དེ་བརྟག་དཔྱད་བྱེད་དེ་ཀུན་ལ་ང་དེ་གཉིས་མར་བ། གཅིག་ཏུ་གྲུབ་ན་ལུས་སེམས་གཉིས་ཡོད་ཕྱིར་ང་ཡང་རང་རྒྱུད་ཐ་དད་གཉིས་སུ་འགྱུར། ཡང་ན་ང་གཅིག་ཡིན་པ་དེ་བཞིན་དུ་ལུས་སེམས་གཉིས་ཀྱང་ཆ་མེད་གཅིག་ཏུ་འགྱུར། གཞན་ཡང་ང་དང་ལུས་སེམས་གཅིག་ཡིན་ན། དབྱེ་བ་གཏན་ནས་མེད་པའི་གཅིག་ཡིན་དགོས། དེས་ན་ང་ཡི་ལུས་དང་ངའི་སེམས་ཞེས། སོ་སོར་འབྱེད་པའི་ཐ་སྙད་མི་འཐད་དོ། དེ་ཕྱིར་ང་དང་ལུས་སེམས་གཅིག་གྲུབ་ན་དེ་ལས་གཞན་དུའང་ཉེས་པ་མང་ཡོད་པས། ངའམ་བདག་དེ་ལུས་སེམས་གཉིས་པོ་དང་ངོ་བོ་གཅིག་ཏུ་གྲུབ་པ་མ་ཡིན་ནོ། གལ་ཏེ་ཐ་དད་ཉིད་དུ་གྲུབ་ཅེ་ན་དེ་ནི་ལུས་སོ། དེ་ནི་སེམས་ཡིན་གྱི་དེ་ནི་ང་ཞེས་སོ་སོར་དགོས་པ་ལས་དེ་ལྟར་མིན་ཕྱིར་ཐ་དད་དུ་མ་གྲུབ། དེའི་ཕྱིར་ང་འདི་ལུས་སེམས་གཉིས་པོ་དང་གཅིག་དང་ཐ་དད་གང་དུའང་མ་གྲུབ་པས། ང་ཞེས་བྱ་བའི་ལུས་སེམས་གཉིས་ཚོགས་ལས་འབྱུང་བ། ལུས་སེམས་གཉིས་ཚོགས་ལས་འབྱུང་བ་བདེན་མེད་སྒྱུ་མ་ལྟ་བུའོ། དེ་བཞིན་ལུས་ཞེས་བྱ་བ་ཡན་ལག་ལྔ་ཚོགས་པའི་ཤ་རུས་ཕུང་པོ་དེའི་སྟེང་དུ་ཕར་བཏགས་ཙམ་མིན་ངོ་བོས་གྲུབ་སྣང་དེ་དགག་བྱ་བདེན་པའི་སྣང་བ་ཉིད་ཡིན་ནོ། སྣང་ཚུལ་དེ་ལྟར་གྲུབ་ན་ལུས་དེ་དང་ལུས་ཀྱི་ཆ་རྣམས་གཅིག་དང་ཐ་དད་ཀྱི་རྣམ་པ་གང་རུང་ཉིད་དུ་གྲུབ་དགོས་ཏེ་དེ་ལས་གཞན་དུ་གྲུབ་ཚུལ་མེད་ཕྱིར་རོ། གཅིག་ཏུ་གྲུབ་ན་ལུས་ལ་མགོ་སོགས་ཀྱི་ཆ་ཤས་མང་ཕྱིར་ལུས་དེའང་མང་པོར་འགྱུར། ཡང་ན་ལུས་གཅིག་ཡིན་ཕྱིར་ལུས་ཀྱི་ནི། ལུས་ཀྱི་ནི་ཆ་ཤས་དུ་མའང་ཆ་མེད་གཅིག་ཏུ་འགྱུར་རོ། གལ་ཏེ་ཐ་དད་གྲུབ་ན་རྐང་ལག་སོགས་ལུས་ཀྱི་ཆ་རྣམས་སོ་སོར་བསལ་ཤུལ་དུ་ལུས་དེ་འདི་ཞེས་དགོས་ན་དེ་མིན་ཕྱིར། ལུས་ཀྱང་ཆ་ཤས་ཙམ་ལ་བཏགས་པ་ཙམ་སེམས་ལའང། སེམས་ལའང་ལྷན་སྐྱེས་ཀྱིས་ནི་སེམས་དེ་ཉིད་ལྷན་སྐྱེས་རང་གི་སེམས་ཀྱི་སྔ་ཕྱི་ཆ་སྟེང་དུ་བཏགས་ཙམ་མིན་པར་རང་ངོས་ནས་གྲུབ་པར་སྣང་དེ། དགག་བྱའི་སྣང་ཚུལ་ལོ་དེ་ལྟར་གྲུབ་ན་ལྷན་སྐྱེས་རང་ཉིད་ཀྱི་སེམས་དང་དེའི་སེམས་ཀྱི་སྔ་ཕྱི་ཆ་གཉིས་པོ་གཅིག་དང་ཐ་དད་གང་རུང་དུ་གྲུབ་སྟེ་གཞན་དུ་གྲུབ་ཐབས་མེད་པས་སོ། གཅིག་ཏུ་གྲུབ་ན་སེམས་ཀྱི་སྔ་ཕྱི་ཆ་མང་བས་སེམས་དེ་མང་པོར་ཐལ་བར་འགྱུར། ཡང་ན་སེམས་གཅིག་ཡིན་ལྟར་སེམས་དེ་ཡི་སྔ་ཕྱི་ཆ་རྣམས་ཆ་མེད་གཅིག་ཏུ་འགྱུར། ཐ་དད་ཉིད་དུ་གྲུབ་ཚེ་སེམས་དེ་ཡི་སྐད་ཅིག་སྔ་ཕྱི་ཆ་རྣམས་བསལ་རྗེས་སུ། དེ་འདྲ་སེམས་དེ་འདི་ཞེས་བསྟན་དགོས་ན་དེ་ལྟར་མིན་ཕྱིར་སེམས་ཞེས་བྱ་བ་ཡང་རང་གི་སྔ་ཕྱི་ཆ་ལ་བཏགས་པ་དང། རང་གི་སྔ་ཕྱི་ཆ་ལ་བཏགས་པ་སྲིད་དེ་ལྟར་རང་དང། ལུས་དང་སེམས་རྣམས་ལ་གནད་བཞིས་དཔྱད་ན་རང་བཞིན། ཡོད་མིན་ལྟར་འདུས་བྱས་འདུས་མ་བྱས་ཀྱི་ཆོས་ཀུན་ལ་དེ་བཞིན་དཔྱད་ན་ནམ་མཁའ་ལྟར། མཁའ་ལྟར་མཐོང་བར་འགྱུར། མདོར་ན་འཁོར་འདས་ཆོས་རྣམས་མ་ལུས་པ་མིང་དང་རྟོག་པས་ཕར་བཞག་ཙམ་ཞིག་ལས། དེ་ཤེས་སྒོ་ཚང་མ་སྦངས་ཀྱང་རང་གི་ངོ་བོ་མ་ཐོས་པ་ཡིན་ན། དུས་ཚོད་དེ་ག་ནས་ཀྱང་ཡིན། ཡིན། བྲག་ཆ་ཟེར་མཁན་དེ་ང་རང་ཚོ། རི་དེ་འདྲ་ལ་སྐད་རྒྱབ་སྟེ་ཀོ་ལའི་རི་རྣམས་ལས་ཚུར་སྐད་ཅིག་རྒྱབ་འོང་གི་འདུག་བ་འོ་དེ་འདྲ་ལྟ་བུ། ཆུ་ཟླ་བཞིན་དུ་ཆོས་རྣམས་ལ་བལྟ། དེ་ལྟ་ན་ཡང་ཆོས་ཀུན་གཏན་མེད་དུ་འགྱུར་བ་མེད་དེ་དཔེར་ན་བྲག་ཆ་དེ་རྒྱུ་ནོར་ཚོང་ཚིལ་གྱང་ཞིག་དཔྱད་པ་ན་མི་རྙེད་མོད་མི་རྙེད་མོད་ཀྱང་མེད་པར་མི་འགྱུར་བ་དེ་དེ་བཞིན་དུ་ཆོས་རྣམས་རང་རང་གི་རྟེན་འབྲེལ་ཚོགས་ཚེ་དེ་དང་དེ། དེ་རྣམས་ལ་དོན་དམ་དཔྱོད་པའི་རིགས་པས་དཔྱད་པའི་ཚེ་གང་གྲུབ་པ་མེད་ཀྱང་གཏན་མེད་མི་འགྱུར་རོ། དཔྱད་ཚེ་མེད་པར་མཐོང་ཀུན་བདེན་མེད་དུ་མཐོང་བ་ཡིན་གྱི་གཏན་མེད་མཐོང་བ་མིན། ཐ་སྙད་ཉིད་དུ་ཡོད་པའང་བྲག་ཆ་ལྟར་ཡོད་ཀྱི་བདེན་གྲུབ་ཉིད་དུ་ཡོད་པ་མིན་དེ་ཕྱིར་ཟབ་དོན་དཔྱོད་པའི་རིགས་ཚོགས་ཀྱིས་དཔྱད་ཚེ་ཆོས་ཀུན་མཁའ་ལྟར་མཐོང་བཞིན་དུ་རྟེན་འབྲེལ་བྱ་བྱེད་ལྷག་པར་འཐད་པ་ཡི་ངེས་པ་རྙེད་གང་ལྟ་བའི་མཐར་ཐུག་གོ། རྗེས་ཐོབ་སྒྱུ་མའི་རྣལ་འབྱོར་བསྐྱང་ཚུལ་ནི་སྒྱུ་མའི་རྟ་གླང་མིག་ངོར་སྣང་ན་ཡང་དེར་མ་གྲུབ་པ་ངེས་པའི་རྒྱུ་མཚན་གྱིས་སྣང་བ་དེ་ནི་སྒྱུ་མ་རྟོགས་པ་བཞིན

ཨ། དེ་འདྲ་ཡིན་ཙང་ང་རང་ཚོ་འཁོར་བའི་སེམས་ཅན་ནང་བྱས་བདེ་འགྲོའི་བདེ་འགྲོའི་མཐོ་རིས་ཀྱི་གོ་འཕང་ཐོབ་པ་དེ་དཀའ་བ་དང་ངན་སོང་གསུམ་ནང་མར་ལྷུང་བ་དེ་སླ་བ། ཨ་ནི་འཁོར་བའི་ཁྲོན་པ་དེ་ཡིན་ན་གཏིང་ཟབ་པོ་ཞེ་དྲག་ཡིན་པ། འོ་དེ་ཚོ་དཔེ་བཞག་བྱས་ནས་ཟུང་ཆུ་ཆུ་ཆུ་མུང་ཟས་དེ་རེད། ཁོས་ཡང་ཟས་ཕལ་ཆེར་མི་ཁོམ་གནས་ཆ་ནས། ཨ། དེ་འདྲ་ལོང་ཟོང་དོང་མ་བརྗེད། ད་རེས་དེ་འཇིག་རྟེན་ཐོག་གི་ཤི་ཉིན་དོང་པའི་རྗེས་སུ་ཟོག་ལོང་ཆུ་དེ་འདྲ་རྒྱག་དཀའ་སུས་དལ་བར་སྡོད་པ་ཤིན་ཏུ་བསླུས།

ལས་ཀ་ཡི་མང་པོ་བྱེད་ཁོམ་བ་མེད་པ་ཞིག་ལས་ནི་གཟུགས་པོ་དེས་མ་འཕྲོག་ཅག་ཅི་འདྲ་བྱས། ཡང་དག་ལོ་པའི་སེམས་ཐག་རིང་མོ་སྐྱེལ་བྱས་ནས་ཡང་ནང་སྙིང་ལ་གཤག་བཅོས་བྱས་ཡོད་རེད་གཤག་བཅོས་བྱས་པའི་རེད་ས་གཟུགས་པོ་སྐྱོ་པོ་རེ་རག་རེད་གཟུགས་པོ་སྐྱོ་པོ་རེ་དེ་ད་ལོ་མ་འགྲོ་པའི་ཡིན་ན་ད་རྒྱུན་མ་ནས་རོ་བ་འགྱུ་ཡ་དམ་ཆོས་ནི་མི་འདུག་གནས་བཟང་པོ་བྱ་བར་བྱེད་དེ་འདྲ་བྱེད་རེད་ཨ་ནི་འགའི་ཆུ་འཛིན་ལ་ཁོ་རང་ཧ་མ་ནི་ང་གཉིས་ངོ་ཤེས་པ་རེད་ལ་ཁོ་རང་ཨ་ནི་ཉོན་ལེ་ལི་བཙུན་པོ་བྱས་ནས་རུ་ཕྲུག་དེ་འདྲ་བྱས་ན་དཀའ་ལས་བརྗོད་ནས་ད་ལྟ་ཡིག་པ་ཚོས་ཞུགས་ཐུབ་པ་རེད་དེ་འདྲ་ཡིན་ས་དེ་བཀག་བཅག་ནས་འགྲིག་གི་མ་རེད་སོང་ཟེར་ནམ་ཞེས། ཁོ་མོ་ཀྱི་འུར་གྱི་བ་འདི་ཨ་ཏི་ཞེས་སོང་ཡིན་གྱི་ཡོད་བ་ཐེངས་སུ་ད་དྲང་ཆེ། ང་ཅང་ཅུང་སོང་པས་བཀག་བཅག་ཏུ་ཡང་མི་རུང་བསད་ཅིག་ཡོད་བ། ཀྱི་འུར་གྱིས་ང་ཡི་ལོ་ན་ཡིས་འགས་སོང་ཟེར། གནས་ནས་གནས་ཁོང་མང་པོ་ཅིག་བདག་པོས་འཇོག་དགོས་ཀྱི་འདུག། དེ་འདྲ་ཡིན་ཙང་ང་དེ་བྱ་བ་ཐོངས་ཀྱི་འཁྲུལ་ཆགས་ཀྱི་ནི་འགྲོ་དགོས་བྱུང་སོང་ནི་དཀའ་ལས་ཁག་པོ་ཞེ་དྲག་འདུག་དེ་ཡིན་ནའི་ནི་བོད་ཀྱི་རྒྱལ་པོ་བྱང་ཆུབ་སེམས་དཔའ་ཚང་མ་ཐོངས་ཀྱི་བྱང་ཆུབ་སེམས་དཔའ་རེད་ཤག། ཨ་དེ་ཡིན་ཙང་བྱང་ཆུབ་སེམས་དཔའི་བཀའ་བཅག་ཏུ་ཡང་མི་རུང་རེད་ང་ལས་སྐྱེས་ནི་མ་འགྲོ་ནི་ཡོང་གི་མིན་པས་ཡིན་ནའི་ལྷ་དང་བླ་མ་ལ་གསོལ་བ་བཏབ་ཀྱི་ཡིན་ཟེར་གྱི་ཟེར་དུང་ཨ་འདི་འདྲ་བྱེད་བྱེད་ནི་ནི་ད་རེས་གཟུགས་པོ་ཚ་སྐྱུག་པོ་ཞེ་དྲག་འདུག་ད་ལྟའི་ནང་ཚ་ཞེ་དྲག་འདུག་དེ་ལྟོ་དེས་ན་སོ་སོ་རྣམས་ཀྱིས་ཨེ་ནན་གྱི་ཆོས་འདི་ཁོང་རང་གི་ཐུགས་ཀྱི་དགོངས་པ་དེ་སྐོང་ན་སོ་སོ་རྣམས་ཀྱིས་མདོ་སོ་ཡོངས་པ་ཡི་གེ་གཟིགས་ང་ཉིད་དང་པོ་བཀའ་སྤྱི་བྱས་ཏེ་ཉི་མ་ལྔ་རང་འདི་བྱས་ད་ཉི་མ།